ཕུན་ཚོགས་ཀྱི་པཱ་ལགས་དང་ཨ་མ་ལགས་ཕྱག་ལས་བྲེལ་བ་ཆེན་པོ་ཞེ་དྲག་ཡོད་རེད། བྱས་ཙང་ཕུན་ཚོགས་ཀྱིས་སོ་སོ་གླང་ཆེན་ལགས་གཅིག་ལ་བསྒྱུར་བ་ཡིན་མདོག་བྱས་པ་རེད་དེ་ཁོང་རྣམ་གཉིས་ཀས་སྣང་བ་བྱུང་ཡོད་མ་རེད། ཕུན་ཚོགས་ཀྱིས་སོ་སོའི་ལག་པ་འདི་མར་བརྐྱངས་བྱས་གླང་ཆེན་གྱི་སྣ་ཁུག་ཡིན་པའི་ཁུལ་བྱས། དེ་ནས་བཟོ་ལྟ་འདྲ་མི་འདྲ་སྟོན་ནས་གླང་ཆེན་ཡིན་པའི་ཁུལ་བྱས་ཉི་མ་གང་རྩེད་མོ་རྩེས་པ་རེད། ཉི་མ་གཉིས་པ་དེ་སླེབས་དུས་ཕུན་ཚོགས་ཡང་སོ་སོ་གཅིག་པོ་རྩེད་མོ་རྩེ་དགོས་ཀྱི་ཡོད་ཙང་ཞེ་དྲག་ཉོབ་པ་རེད། རེད་དེ་ཁ་སང་ནང་བཞིན་གླང་ཆེན་ལ་འགྱུར་འདོད་བྱེད་ཀྱི་ཡོད་མ་རེད།

པ་ལགས་ཀྱིས། ཨ་ལེ། ད་བྱེད་དུས་ཤ་བ་སྐེ་རིང་ཡིན་པ་རེད། ད་འོ་ན་ག་འདྲས་བྱས་ན་ཤ་བ་སྐེ་རིང་གི་དེ། ང་ཚོའི་བུ་ཚེ་རིང་ལ་ཚུར་འགྱུར་ཐུབ་ཀྱི་རེད་ཨ་ཟེར་དྲིས་གནང་བ་རེད། ཕུན་ཚོགས་ཀྱིས་པ་ལགས་དང་ཨ་མ་ལགས་ལ་བལྟས་ནས། ཁྱེད་རྣམས་ཚོས་ཤ་བ་སྐེ་རིང་གི་པ་ལགས་དང་ཨ་མ་ལགས་ནང་བཞིན་བྱས་ཤ་བ་སྐེ་རིང་གི་ཆུང་ངར་འོ་བསྐྱལ་བ་ནང་བཞིན་ང་ལའང་འོ་ཞིག་སྐྱེལ་བ་ཡོད། ལབ་རེད། པ་ལགས་ཀྱིས་ལམ་སང། ཡ་ཡ།

ཡང་ཉིན་མོ་གཅིག་བུ་ཕུན་ཚོགས་ཐབ་ཚང་ནང་ལ་ཨ་མ་ལགས་འཚོལ་གར་ཡོང་པའི་སྐབས་ལ། ཨ་མ་ལགས་ཀྱིས་ཧོབ་ཏེ་ཁ་ལ་ལག་པ་རིང་བོ་ཞིག་བརྐྱངས་ནས་བུ་ཕུན་ཚོགས་ལ་འཐམས་བྱས་ང་ལྟོས་ད་ང་ལྟོས་ད་གསུངས་པ་རེད། ཨ་མ་ལགས་ཀྱིས་བུ་ཕུན་ཚོགས་ལ་དམ་པོ་བྱས་འཐམས་ནས་ང་སྤྲེའུ་ལག་རིང་ཡིན་གསུངས་པ་རེད། དེའི་རྗེས་ལ་ཨ་མ་ལགས་དང་བུ་ཕུན་ཚོགས་གཉིས་ཀས། སྤྲེའུ་ལག་རིང་གི་ལྕང་མའི་སྒང་ལ་འཛེག་པ་དང་ད་དུང་གཞིས་གྲུབ། རྒྱུག་ཤར་འགྲན་སྡུར་བྱེད་ཡག་ལ་སོགས་པའི། རྩེད་མོ་མང་པོ་ཅིག་གསར་གཏོད་བྱས་པ་རེད། དགོང་དག་མ་ཉལ་གོང་ལ་བུ་ཕུན་ཚོགས་ཀྱིས། ང་སང་ཉིན་ག་འདྲ་ཅིག་ལ་འགྱུར་དགོས་ཡིན་ན་བསམ་བྱས་བསམ་བློ་བཏང་པའི་སྐབས་ལ། པ་ལགས་ཡར་འཛུལ་ཕེབས་པ་རེད། ཁོང་གིས། ང་ལྟོས་ད་ང་ལྟོས་ད་ང་རང་ཟག་ཡིན།
ལབ་རེད། བུ་ཕུན་ཚོགས་ཀྱིས